གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཁ་སང Queensland མངའ་སྡེའི་ནང་སླར་ཡང་རྒྱ་མོ་ཞིག་ལ Coronavirus གློ་ཚད་ནད་ཡོད་པ་ཐོན་ཡོད་འདུག་པས་ད་ཆ་ཨོ་སི་ཀྲི་ལི་ཡའི་ནང་གློ་ཚད་ནད་ཡམས་དེ་ཡོད་མཁན་མི་གྲངས་བཅོ་ལྔ་ཆགས་ཡོད་འདུག། དེ་བཞིན་ཝུ་ཧན་ནས་ཉེན་གཡོལ་ཆེད་ཕྱིར་འདོན་བྱས་པའི་ཨོ་སི་ཀྲི་ལི་ཡའི་མི་སེར་རུ་ཁག་གཉིས་པ་དེ Christmas Island ལ་འབྱོར་ཡོད་འདུག་རེས་གཟའ་ཕུར་བུའི་ཞོགས་དྲོ་ཨོ་སི་ཀྲི་ལི་ཡའི་མི་སུམ་ཅུ་སོ་ལྔ་ཞིག་ཝུ་ཧན་ལས་ཕྱིར་འདོན་བྱས་ཏེ Christmas Island ལ་འབྱོར་ཡོད་འདུག Australian Medical Assistance Team། ཏེ་མདོར་ན AUSMAT ཞེས་པའི་སྨན་བཅོས་རུ་ཁག་དང་ཨོ་སི་ཀྲི་ལི་ཡའི་དམག་དཔུང་གི་ལས་བྱེད་པ་ཁག་ཅིག་གིས་ཁ་རས་དཀྲིས་ནས་ཕྱིར་འདོན་བྱེད་པའི་མི་རེ་ངོ་རེ་གནམ་གྲུ་ནས་རླངས་འཁོར་ཞིག་གི་ནང་དབོར་འདྲེན་གནང་ཡོད་འདུག་ཕྱིར་འདོན་བྱེད་པའི་མི་དེ་དག Christmas Island ནང་ཕྱི་མི་སྣེ་ལེན་ཁང་གི་ནང་ཉིན་བཅུ་བཞི་རིང་ཟུར་བཀག་བྱེད་འཆར་ཡོད་འདུག། ཨོ་སི་ཀྲི་ལི་ཡའི་ས་མཚམས་དམག་དཔུང་གི་འགན་འཛིན Michael Outram མཆོག་གིས། གླིང་ཕྲན་དེར་གནས་སྡོད་མི་མང་ནང་ནད་ཡམས་དེ་ཁྱབ་གདལ་བྱུང་བར་ཞེད་སྣང་བྱེད་མི་དགོས་ཞེས་ཁོང་གིས་གསུངས་དོན། ང་ཚོར་འཛམ་གླིང་ནང་སྨན་གྱི་མཁས་པ་དང་མཐུན་རྐྱེན་རྩེ་ཕུད་རྣམས་འཛོམས་ཡོད་པར་བརྟེན། མཁས་པའི་ལམ་སྟོན་གཞིར་བཟུང་ནས་ལས་ཀ་བྱེད་ཀྱི་ཡོད་པས་སེམས་ཁྲལ་དགོས་པ་གང་ཡང་མེད། ལྷག་པར་དུ Christmas Island ནང་གནས་སྡོད་མི་མང་གི་ཁྲོད་དུ་ནད་ཡམས་དེ་ཁྱབ་མི་ཡོང་བསམ་པའི་སེམས་འཚབ་ཡོད་པ་ང་ཚོས་ཤེས་ཀྱི་ཡོད། དེར་བརྟེན་ང་ཚོས་སྔ་ས་ནས་ནད་ཡམས་དེ་ཕྱིར་འདོན་བྱེད་པའི་མི་རྣམས་ཟུར་བཀག་བྱེད་སའི་ཕྱི་ལ་འགོག་སྲུང་གི་གྲ་སྒྲིག་ཆ་ཚང་བྱས་ཡོད། Australia མི་སུམ་ཅུ་སོ་ལྔ་དེ་དག་རེས་གཟའ་ལྷག་པའི་ཞོགས་པ་ཕྱི་རྒྱལ་བའི་མི་བརྒྱ་དང་དགུ་བཅུ་ཐམ་པ་ཝུ་ཧན་ནས་ཕྱིར་འདོན་བྱས་པ་རྣམས་ཡིན་འདུག། ཁོང་ཚོ་དང་ཐོག Auckland གྱི་ཉེ་འགྲམ་ལ་ཡོད་པའི་དམག་ཁང་ཞིག་ཏུ་འཕུར་སྐྱོད་བྱས་ཡོད་པ་དང་དེ་ནས་གནམ་གྲུ་དེད་ནས Brisbane གྲོང་ཁྱེར་ལ་བསྐྱོད་ཡོད་འདུག་དེ་རྗེས་སླར་ཡང་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེའི་ནང Learmonth གནམ་དམག་ཁང་དུ་དབོར་འདྲེན་བྱས་ནས་མཐར་དེ་ནས Christmas Island ལ་འབྱོར་པ་རེད་འདུག། ཨོ་སི་ཀྲི་ལི་ཡའི་གཞུང་གིས་ད་དུང་ཝུ་ཧན་ནས་ཨོ་སི་ཀྲི་ལི་ཡའི་མི་རྣམས་ཕྱིར་འདོན་མུ་མཐུད་བྱེད་འཆར་ཡོད་པ་དང། ཕྱིར་འདོན་བྱེད་པའི་མི་ཡོངས་རྫོགས Christmas Island ནང་ཟུར་བཀག་བྱེད་འཆར་ཡོད་ཅེས་གསལ་བསྒྲགས་སྤེལ་ཡོད་འདུག་སྲིད་བློན་མོ་རི་སོན་མཆོག་གིས་ཉེ་ཆར་གསར་འགྱུར་ནང་གཏེར་ཁ་ཐོན་ས་དང་མགྲོན་ཁང་འགའ་ཤས་ཕྱིར་འདོན་བྱེད་པའི་མི་རྣམས་ཟུར་བཀག་བྱེད་སར་འགྱུར་ངེས་ཡོད་པའི་གནས་ཚུལ་ཞིག་ཁྱབ་ཡོད་པ་དེའི་སྐོར་གསལ་བཤད་གནང་དོན། གལ་སྲིད
ད་ལྟ་ཡོད་བཞིན་པའི་ཟུར་བཀག་ཁང་ཆ་ཚང་ཁེངས་པ་ཡིན་ན་ང་ཚོའི་གཞུང་གིས་དམག་དཔུང་བེད་སྤྱོད་བྱས་ནས་དེ་མིན་ཐབས་ཤེས་གཞན་གང་དགོས་པ་ནན་ཏན་གྱིས་གྲོས་བྱེད་ངེས་རེད། ཡང Queensland མངའ་སྡེའི་བློན་ཆེན Anastasia པེ་ལཱ་ཤི་ཡཱ་མཆོག་གིས་སྲིད་བློན་མོ་རི་སན་མཆོག་ལ་མངའ་སྡེ་དེའི་དཔལ་འབྱོར་ཆེད་སྐྱོབ་གསོ་མ་དངུལ་གནང་བར་རེ་སྐུལ་ཞུས་པར་ཡ་ལན་གང་ཡང་བྱུང་མེད་པ་ཡིན་འདུག་ཁོང་མོས་གསུངས་དོན། ངས་སྲིད་བློན་མཆོག་ལ་འཕྲིན་ཡིག་ཞིག་ཕུལ་ནས་ད་ལྟ་ནད་ཡམས་དེའི་རྐྱེན་ང་ཚོའི་དཔལ་འབྱོར་ལ་བརྡབ་གསིག་ཆེན་པོ་བྱུང་ཡོད་པར་བརྟེན་དེ་རླུང་འཚུབ་དང་མེ་སྐྱོན་གྱི་ཛ་དྲག་ལྟ་བུ་འཛིན་དགོས་པ་རེ་འདུན་ཞུས་ཡོད།

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་བཞིན་ཡོད་པ་རེད་བོད་ཡུལ་སློབ་སྦྱོང་བྱེད་ཀྱི་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་དགོས་མཁོ་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་རྒྱུན་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡང་ཕྱི་ཟླ་བཅུ་གཉིས་ནང་དུ་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། anu། edu། ཨེ་ཡུ།